ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ། རབ་གནས་ཆུ་ཡེ་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཞི་དང། ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་དང་པོའི་ཚེས་བཅོ་ལྔ། རེས་གཟའ་ཟླ་བ་རེད། ང་རྡོ་རྗེ་མཚོ་ཡིན། གཞུག་ནས། ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་རྒྱུ་ཡིན་ན། དེ་རིང་གི་ལས་རིམ་ཁག་གི་ཐོག་མར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་སྲིད་འཛིན་འོས་འདེམས་ཀྱི་རྒྱལ་ཁ་ཐོབ་མཁན་ལེ་ཆིན་ཏི་ལགས་ལ་འཚམས་འདྲིའི་གསུང་འཕྲིན་ཞིག་བསྩལ་གནང་བའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེ་ནས་ས་གནས་ནས་བཏང་ཡོང་བའི་གནས་ཚུལ་ཞིག་ཡོད། བོད་ནང་རྒྱ་ནག་གཞུང་གིས་བོད་མིའི་གཞི་རྩའི་རང་དབང་ལ་དམ་དྲག་དང་ཆོས་ལུགས་དད་མོས་ཀྱི་ཐོག་དྲག་གནོན། བོད་མིའི་ངོ་བོ་དང་རིག་གཞུང་རྩ་མེད་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་གི་སྐོར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ཉིས་སྟོང་ཉེར་གསུམ་ལོ་གི་ལོ་འཁོར་སྙན་ཐོ་རུ་འཁོད་ཡོད་གི། མཇུག་ཏུ། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་གྱི་ལེ་ཚན་དང་བཅས་དེ་རིང་གི་ལས་རིམ་ཁག་ལ་རིམ་བཞིན་གསན་རོགས་ཞུ། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན་ཐོག་མར་གསར་འགྱུར་བཤད་རྒྱུ།

ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཐའེ་ཝན་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་གཉིས་བར་འབྲེལ་ལམ་ཡག་པོ་དགོས་པ་དེ་ནི་གལ་ཆེ་ཤོས་དེ་ཡིན་སྐོར་དང་མགོན་པོ་གང་ཉིད་ཀྱིས་ས་གནས་དང་རྒྱལ་ཁབ་དེ་བཞིན་རྒྱལ་སྤྱིའི་རིམ་པའི་དཀའ་རྙོག་ཆེ་བའི་གནད་དོན་ཁག་སེལ་རྒྱུའི་ཐབས་ལམ་ཡག་ཤོས་ནི་གྲོས་མོལ་གྱི་ལམ་ནས་སེལ་ཐབས་བྱ་རྒྱུ་དེ་ཡིན་པར་རྒྱུན་རིང་པོར་ཡིད་ཆེས་བརྟན་པོར་མཛད་ཀྱི་ཡོད་སྐོར་ཡང་བཀའ་གནང་འདུག།

རྒྱ་ནག་དང་ཐའེ་ཝན་ཟླ་སྒྲིལ་གྱི་འགྱུར་འགྲོས་དེར་འགོག་ཐབས་མེད་སྐོར་བརྗོད་ཡོད་འདུག་ཐའེ་ཝན་གཞུང་གི་འོས་བསྡུ་ལས་ཁང་གིས་འོས་ཤོག་བསྡོམས་རྩིས་ཀྱི་གྲུབ་འབྲས་ཕྱིར་བསྒྲགས་བྱས་པའི་ཁྲོད་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་སྐུ་ཞབས་ལའེ་ཆིན་ཏེ་ལ་འོས་ཤོག་བརྒྱ་ཆ་གི་བཞི་བཅུ་ལྷག་ཐོབ་ཡོད་པ་དང་གོ་མིན་ཏང་ཚོགས་པའི་སྲིད་འཛིན་འོས་མི་སྐུ་ཞབས་ཧོ་ཡུའུ་དབྱི་ལ་འོས་ཤོག་བརྒྱ་ཆ་གི་སུམ་ཅུ་སོ་གསུམ་ལྷག་དང་ཡང་ཐའེ་ཝན་མི་དམངས་ཚོགས་པའི་སྲིད་འཛིན་འོས་མི་སྐུ་ཞབས་ཁེ་ཝུན་ཀྲེ་ལ་འོས་ཤོག་བརྒྱ་ཆ་གི་ཉི་ཤུ་རྩ་དྲུག་ལྷག་ཐོབ་ཡོད་སྐོར་ཁྱབ་བསྒྲགས་བྱས་འདུག་ཐའེ་ཝན་སྲིད་འཛིན་གྱི་འོས་ཤོག་མང་ཤོས་དེ་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་སྐུ་ཞབས་ལེ་ལ་ཐོབ་ཡོད་ནའང་གྲོས་ཚོགས་འཐུས་མི་མང་ཤོས་དེ་གོ་མིན་ཏང་ཚོགས་པར་ཐོབ་ནས་ཞབས་སྟེགས་ལྔ་བཅུ་ང་གཉིས་ཐོབ་ཡོད་པ་དང་དམངས་གཙོ་ཡར་ཐོན་ཚོགས་པའི་འཐུས་མིའི་ཞབས་སྟེགས་ལྔ་བཅུ་ང་གཅིག་དང། ཐའེ་ཝན་མི་དམངས་ཚོགས་པར་ཞབས་སྟེགས་བརྒྱད་དང་རང་དབང་ཅན་ལ་ཞབས་སྟེགས་གཉིས་བཅས་ཐོབ་ཡོད་འདུག།

ཨ་རི་གཞུང་གིས་ཉེ་ཆར་ཐའེ་ཝན་ནང་འོས་བསྡུ་བྱ་རྒྱུར་ཆུ་ཚོད་འགའ་ཤས་ལས་མེད་པའི་སྐབས་དེར་འཛམ་གླིང་རྒྱལ་ཁབ་གང་རུང་གིས་ཐའེ་ཝན་གྱི་འོས་བསྡུ་ནང་ཐེ་གཏོགས་བྱས་པ་ཡིན་ན་ངོས་ལེན་རྩ་བ་ནས་བྱ་ཐབས་མེད་སྐོར་བརྗོད་ཡོད་པ་རེད། ཡང་དབྱིན་ཇིའི་ཕྱི་སྲིད་དྲུང་ཆེ་ཌེ་བིད་ཁཱེ་མེ་རོན་གྱིས་སྐུ་ཞབས་ལེ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུས་པ་དང་ཐའེ་ཝན་དང་རྒྱ་ནག་དབར་གྱི་འགལ་ཟླའི་གནད་དོན་ཁག་སེལ་བའི་རེ་བ་དང་ད་ཐེངས་ཀྱི་ཐའེ་ཝན་ནང་གི་འོས་བསྡུ་དེ་ཐའེ་ཝན་གྱི་དམངས་གཙོའི་ལམ་ལུགས་དེ་ཧ་ཅང་འཐུས་ཚང་བ་ཞིག་ཡིན་པའི་མངོན་རྟགས་ཡིན་སྐོར་གསུངས་འདུག་ཡང་ཉི་ཧོང་གི་ཕྱི་སྲིད་བློན་ཆེན་ཡོ་ཀོ་ཁ་མེ་ཁ་བ་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང་ཐའེ་ཝན་གྱི་གནད་དོན་དེ་གྲོས་མོལ་དང་ཞི་བའི་ལམ་ནས་སེལ་བའི་རེ་བ་དང་ཐའེ་ཝན་གྱི་རྩ་ཆེར་འཛིན་པའི་རིན་ཐང་ཁག་དང་ད་ལྟའི་རྒྱལ་ཁབ་གཉིས་ཀྱི་དཔལ་འབྱོར་དང་མི་དམངས་དང་མི་དམངས་བར་གྱི་འབྲེལ་བའི་གནས་བབ་བཟང་པོ་དེར་རྩ་ཆེར་འཛིན་གྱི་ཡོད་སྐོར་གསུངས་འདུག།

ཡང་ཨ་རིའི་ཕྱི་སྲིད་དྲུང་ཆེས་བསྒྲགས་གཏམ་དེའི་ནང་དུ་ཨ་མི་རི་ཀའི་མི་དམངས་དང་ཐའེ་ཝན་མི་དམངས་བར་གྱི་འབྲེལ་ལམ་ནི་དམངས་གཙོའི་ལམ་ལུགས་ཀྱི་རིན་ཐང་ཁྲོད་རྩ་བ་བརྟན་པོར་ཚུགས་ཡོད་པ་དང་མུ་མཐུད་ནས་ཕྱོགས་གཉིས་བར་དཔལ་འབྱོར་དང་རིག་གཞུང་སོགས་ཀྱི་འབྲེལ་ལམ་གཞི་རྒྱ་ཆེ་ཞིང་དམ་ཟབ་ཏུ་གཏོང་རྒྱུ་ཡིན་ལུགས་གསུངས་འདུག་ཨ་རིས་གཟའ་འཁོར་སྔོན་མར་ཐའེ་ཝན་གྱི་འོས་བསྡུའི་རྗེས་སུ་རྒྱ་ནག་གིས་དམག་དོན་ཐོག་ནས་དཀྲོག་རྐྱེན་གང་འདྲ་ཞིག་བསླངས་པ་ཡིན་རུང་དེར་སྔོན་བརྡ་གཏོང་རྒྱུའི་སླད་དུ་གཞུང་འབྲེལ་མ་ཡིན་པའི་སྐུ་ཚབ་ཚོགས་ཆུང་ཞིག་ཐའེ་ཝན་ནང་གཏོང་རྒྱུ་ཡིན་ལུགས་བརྗོད་ཡོད་པ་དེར་རྒྱ་ནག་ཕྱོགས་ནས་ཨ་མི་རི་ཀས་ཐའེ་ཝན་གྱི་འོས་བསྡུའི་ནང་ཐེ་གཏོགས་བྱ་རྒྱུར་དོགས་ཟོན་བྱེད་ཀྱི་ཡོད་ལུགས་བཤད་ཡོད་འདུག། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ནང་རྒྱ་ནག་གཞུང་གིས་བོད་མིའི་གཞི་རྩའི་རང་དབང་ལ་དམ་དྲག་དང་ཆོས་ལུགས་དད་མོས་ལ་སྟངས་འཛིན། བོད་མིའི་ངོ་བོ་དང་རིག་གཞུང་རྩ་མེད་གཏོང་ཐབས་ཀྱི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་སྐོར་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ཉིས་སྟོང་ཉེར་གསུམ་ལོའི་ལོ་འཁོར་ཞིབ་འཇུག་སྙན་ཐོ་རུ་བཀོད་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བེ་གིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཨ་མེ་རི་ཁའི་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པས་ལོ་རེ་བཞིན་རྒྱལ་སྤྱིའི་ཁྱོན་དུ། གཞུང་སྒེར་གང་ཅིའི་ཐོག་ནས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་དང་དྲག་གནོན་གྱི་གནས་ཚུལ་ཐོག་ཞིབ་འཇུག་གི་ལོ་འཁོར་སྙན་ཐོ་འདོན་སྲོལ་ཡོད་པ་ལྟར། སྔ་ལོ་ཉིས་སྟོང་ཉེར་གསུམ་ལོ་གི་ལོ་འཁོར་སྙན་ཐོ་འདོན་སྤེལ་དང་སྦྲགས། སྤྱི་ཟླ་བ་དང་བོ་གི་ཚེས་པ་བཅུ་གཉིས་ཀྱི་ཉི་མ་ཐའི་ལེན་ཌི་གི་རྒྱལ་ས་བེང་ཀོག་ཏུ་གསར་འགོད་ལྷན་ཚོགས་ཞིག་ཚོགས་པ་གི་སར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གི་ཨེ་ཤ་གི་མངའ་ཁུལ་གི་འགན་འཛིན་ཨེ་ལིན་ཕེག་སོན་ལགས་ནས། རྒྱ་ནག་ནང་ཞི་ཅིན་ཕིང་གི་སྲིད་དབང་བཟུང་བ་གི་རིང། སྤྱི་ཚོགས་ནང་དམ་དྲག་དང་དྲག་གནོན་གི་གནས་སྟངས་ཇེ་ཆེར་བཏང་ཡོད་པ་དང། བོད་ནང་གཞི་རྩའི་རང་དབང་གི་ཐོག་དམ་དྲག་ཚབས་ཆེན་བྱས་ཡོད་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག། རྒྱ་ནག་ནང་ལོ་བཅུ་ཕྲག་གཅིག་ལྷག་གི་རིང་ཞི་ཅིན་ཕིང་གི་སྲིད་དབང་བཟུང་སྟེ་སྤྱི་ཚོགས་ཀྱི་ནང་དམ་དྲག་དང་དྲག་གནོན་གི་གནས་ཚུལ་ཚབས་ཇེ་ཆེར་བཏང་ཡོད་པ་མ་ཟད། ཞིན་ཅང་གི་ནང་མངོན་གསལ་དོད་པོ་གི་སྒོ་ནས་མི་རིགས་རྩ་མེད་ཀྱི་ནག་ཉེས་བསགས་ཡོད་པ་གི་མཚོན། བོད་ནང་གཞི་རྩའི་རང་དབང་ལ་དམ་དྲག་དང་དྲག་གནོན་ཚབས་ཆེན་དང། རྒྱ་ནག་དམར་བོའི་དབང་སྒྱུར་ལ་ཉེན་ཁ་ཡོད་པ་གི་ཆོས་ལུགས་དང་རིག་གཞུང་གང་ཅིར་ཡང། རིག་གཞུང་རྩ་གཏོར་དང་ཆོས་ལུགས་དད་མོས་དྲག་གནོན་གི་སྲིད་བྱུས་ལག་བསྟར་བྱས་ཡོད་ཅེས་གསལ་སྟོན་གནང་ཡོད་ཅིང། འདི་གའི་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་རྡ་རམ་ས་ལའི་གསར་འགོད་པས། སྲིད་འཛིན་ཞི་ཅིན་ཕིང་གི་དབང་སྒྱུར་སྐབས་བོད་ནང་རྒྱ་བསྒྱུར་གི་སྲིད་བྱུས་ལག་བསྟར་གནས་སྟངས་ཀྱི་ཐད་དུ་དྲི་བ་ཞུས་པར། འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཀྱི་ཨེ་ཤ་གི་འགན་འཛིན་ཨེ་ལིན་ཕེག་སོན་ནས། བོད་དང་ཞིན་ཅང་གི་ནང་ཆོས་ལུགས་རྒྱ་བསྒྱུར་གི་སྲིད་བྱུས་ལག་བསྟར་གྱིས། ཆོས་ལུགས་ཀྱི་ངོ་བོ་བསྒྱུར་བ་དང་ཆོས་ལུགས་དྲག་གནོན་ཚབས་ཆེན་བྱེད་བཞིན་པ་ཐོ་འགོད་བྱས་ཡོད་པ་དང།

ཕྱི་རྒྱལ་ལ་འབྲེལ་བ་ཡོད་པ་ཚོ་འཛིན་བཟུང་བྱས་པ་དེ་དཔེར་ན་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་འཛིན་བཟུང་གིས་སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོར་བཙོན་ཁང་དུ་འདས་གྲོངས་གྱུར་པ་སོགས་འཁོད་ཡོད་ཅིང། ཡང་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ནས་ཀྱང། སྤྱི་ལོ་ཉིས་སྟོང་ཉེར་གསུམ་གྱི་ལོ་ནི་སྤྱི་ཡོངས་བོད་ནང་འགྲོ་བ་མིའི་ཐོབ་ཐང་སྔར་ལས་ཇེ་སྡུག་ཏུ་ཕྱིན་ཏེ། གཏན་འཇགས་སློབ་གྲྭར་རྒྱ་ནག་དམར་བོའི་སློབ་གསོ་སྤེལ་བ་གི་ཛ་དྲག་གནས་ཚུལ་སོགས་གང་ཅི་གི་ཐད་ནས་བོད་དུ་རྩ་མེད་ཀྱི་སྲིད་ཇུས་ཟིག་ལག་བསྟར་བྱེད་བཞིན་པར་བརྟེན། དེ་ཚོ་ལ་ང་ཚོས་གདོང་ལེན་བྱ་དགོས་པ་གི་གནས་སྟངས་ཆགས་ཡོད་པ་འགྲེལ་བརྗོད་གནང་གི་འདུག།

ཡང་ལོ་དེའི་སྤྱི་ཟླ་བཅུ་གཅིག་པ་གི་ནང་རྒྱ་ནག་གཞུང་གིས་ཐེ་བོ་བཀྲ་ཤིས་དགོན་པ་གི་དགེ་འདུན་པ་དཀོན་མཆོག་གྲགས་པ་ལགས་འཛིན་བཟུང་བཙན་ཁྲིད་བྱས་པ། སྤྱི་ཟླ་བཅུ་གཉིས་པ་གི་ནང་དགེ་ལྡན་རྔམ་མཆོད་ལ་ལྷ་སའི་ནང་ཞིབ་བཤེར་དམ་དྲག་ཤུགས་ཆེ་བྱས་པ་དང། སྤྱི་ཟླ་གསུམ་པ་གི་ནང་དབྱངས་མཚོ་ལགས་ནི་ཕྱི་རྒྱལ་ལ་འབྲེལ་བ་བྱས་ལུགས་ཀྱིས་འཛིན་བཟུང་བྱས་པ། སྤྱི་ཟླ་གཉིས་པ་གི་ནང་ལི་ཐང་དགེ་བཤེས་ཕན་བདེ་རྒྱལ་མཚན་ལགས་བཙོན་ཁང་དུ་འདས་གྲོངས་ཕྱིན་པ་དང། སྤྱི་ཟླ་དང་པོ་གི་ནང་བོད་མི་གཞོན་སྐྱེས་དཔལ་མགོན་ལགས་ཕྱི་རྒྱལ་ལ་འབྲེལ་བ་ཡོད་ལུགས་ཀྱིས་འཛིན་བཟུང་བཙོན་འཇུག་བྱས་པ་སོགས་ཀྱི་གནས་ཚུལ་བྱུང་ཡོད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན། གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། ཐའེ་ཝན་གྱི་ད་ལྟའི་གནས་བབ་དེ་འགྱུར་བ་གཏོང་ཐུབ་མེད་པ་ཞིག་ཡིན་སྐོར་དང་གལ་ཏེ་འགྱུར་བ་བཏང་བ་གལ་ཏེ་འགྱུར་བ་བཏང་བ་ཡིན་ནའང་དེ་ཞི་བའི་ལམ་དང་གཉིས་མོས་ཀྱི་ཐོག་ནས་བྱ་དགོས་སྐོར་འཇར་མ་ནི་གྱི་ཕྱི་སྲིད་ལྷན་ཁང་གིས་གསུངས་ཡོད་པ་རེད།

ལྷག་པར་དུ་དཔལ་འབྱོར་དང་ཚན་རིག་འཕྲུལ་རིག་བཅས་ཀྱི་ཐོག་གལ་ཆེར་གྱུར་ཡོད་ད་ཐེངས་ཀྱི་ཐའེ་ཝན་ནང་གི་འོས་བསྡུའི་རྗེས་རྒྱ་ནག་གཅིག་གི་སྲིད་ཇུས་མུ་མཐུད་འཛིན་པའི་ཐོག་ནས་ཕན་ཚུན་བར་གྱི་འབྲེལ་བ་ཇེ་ལེགས་སུ་འགྲོ་བའི་རེ་བ་ཡོད་ཅེས་སོགས་གསུངས་འདུག་རྒྱ་གར་དང་རྒྱ་ནག་བར་ས་མཚམས་ཀྱི་དཀའ་རྙོག་དེ་མུ་མཐུད་གནས་བཞིན་པའི་དུས་འདིར་རྒྱལ་ཁབ་སོ་སོས་བོད་ཀྱི་ས་མཚམས་ས་ཁུལ་དུ་འཛུགས་སྐྲུན་གྱི་ལས་གཞིའི་ཐོག་འགྲན་བསྡུར་ཤུགས་ཆེར་བྱས་ནས་གལ་ཏེ་མ་འོངས་པར་ཕྱོགས་གཉིས་བར་དམག་འཐབ་བྱུང་བ་ཡིན་ན་འཐབ་ཇུས་ལག་བསྟར་ཐོག་ཕན་ཐོགས་ཡོང་བའི་རེ་བ་བྱེད་ཀྱི་ཡོད་སྐོར Tibetan Review ཞེས་པའི་བོད་གནས་བསྐྱར་ཞིབ་ཀྱི་དབྱིན་ཡིག་ཐོག་གནས་ཚུལ་སྤེལ་འདུག་རྒྱ་གར་ནི་རྒྱ་ནག་ལས་ལོ་ངོ་བཅུ་ཕྲག་མང་པོའི་རིང་ས་མཚམས་ས་ཁུལ་གྱི་འཛུགས་སྐྲུན་གྱི་ལས་གཞིའི་ཐོག་རྗེས་ལུས་ཐེབས་ཡོད་ནའང་རྒྱ་གར་གྱི་སྲིད་བློན Narendra Modi ལགས་ཀྱིས་དབུ་ཁྲིད་པའི BJP གཞུང་གིས་ས་མཚམས་ཀྱི་འཛུགས་སྐྲུན་ལས་གཞི་ཁག་གང་མགྱོགས་གནང་བཞིན་ཡོད་འདུག་གནད་དོན་དེའི་ཐད་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི Observer Research Foundation ཞེས་པའི་ཉམས་ཞིབ་ཐེབས་རྩའི་སྲིད་དོན་ཉམས་ཞིབ་པ་སྐུ་ཞབས Rajeswari Rajagopalan ལགས་ཀྱིས་རྒྱ་གར་གཞུང་གིས་རྒྱ་དཀར་ནག་གི་ས་མཚམས་ཁུལ་དུ་གཞུང་ལམ་དགུ་བཅུ་ཙམ་བཟོ་སྐྲུན་བྱ་རྒྱུའི་དམིགས་ཡུལ་ཡོད་པའི་སྐོར་གསུངས་པ་ཟླ་བ་སྔོན་མར The Diplomat ཞེས་པའི་གསར་ཤོག་ཐོག་གནས་ཚུལ་སྤེལ་འདུག་རྒྱ་གར་གྱི་ཉམས་ཞིབ་པ་ཁོང་གིས་རྒྱ་གར་གཞུང་གིས་བོད་དང་ས་མཚམས་འཁེལ་བའི་རྒྱ་གར་ཤར་ཕྱོགས་ཨ་རུ་ཎ་ཅལ་མངའ་སྡེའི་ས་མཚམས་ཁུལ་དུ་གཞུང་ལམ་སུམ་ཅུ་སོ་དྲུག་དང་རྒྱ་གར་ནུབ་ཕྱོགས་ཀྱི་མཐའ་མཚམས་ལ་དྭགས་ཁུལ་དུ་གཞུང་ལམ་ཉི་ཤུ་རྩ་དྲུག་གསར་རྒྱག་བྱེད་རྒྱུའི་འཆར་གཞི་ཡོད་སྐོར་གསུངས་འདུག། གཞན་ཡང་རྒྱ་ནག་ཕྱོགས་ནས་རྒྱ་གར་གྱི་ས་མཚམས་ཉེ་ཁུལ་དུ་ལམ་ཆེན་ཨང G ཉིས་བརྒྱ་ར་བཅུ་དྲུག་དང G དྲུག་བརྒྱ་ར་དགུ་བཅུ་གོ་ལྔ་གཉིས་ཧ་ལམ་གསར་རྒྱག་བྱས་ཟིན་ཡོད་པའི་སྐོར་སོགས་ཀྱང་གནས་ཚུལ་ནང་བཀོད་འདུག།

སྔོན་འགྲོའི་གསུང་ཆོས་ཟུར་འདོན་བྱས་པའི་ཚན་པ་བཅུ་གཅིག་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། རང་ཅག་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་རྗེས་སུ་འཇུག་མཁན་ཞིག་ཡིན་ཕྱིན། བསྔོ་བ་དང་སྨོན་ལམ་ཚུན་ཆོད་དུ། མར་གྱུར་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་བསྔོ་སྨོན་བྱེད་ཀྱི་ཡོད་པ་ལས། ང་དང་ངའི་ཁྱིམ་ཚང་ཁོ་ནའི་ཆེད་དུ་ཞེས་སྨོན་ལམ་རྒྱག་སྲོལ་མེད་པ་ལྟ་བུའི་གཞན་དོན་ལ་དམིགས་པའི་བསྔོ་སྨོན་རླབས་ཆེན་བྱེད་ཀྱི་ཡོད་ན་ཡང། སྲོག་ཆགས་སེམས་ཅན་གྱི་ནང་ནས་སྦྲུལ་དང་ཆུ་སྲིན། འབུ་སྲིན་གྱི་ནང་ནས་དུག་སྦྲང་དང། འདྲེ་ཤིག་ལྟ་བུའི་སྲོག་ཆགས་ཀྱི་རིགས་ངེས་ཅན་ཞིག་ལ་ནི། ཕར་བརྩེ་བ་སྤྲད་པའི་ལན་དུ། ཚུར་གནོད་འཚེ་བྱེད་པ་ལས། གཞན་གྱི་བརྩེ་བ་དེ་ཚོར་ཐུབ་ཀྱི་མེད་པ་ཡིན་མོད་ཀྱི། རི་དྭགས་དང་གཅན་གཟན། སྒོ་ཕྱུགས་དང། འདབ་ཆགས་བྱ་ཡི་རིགས་མང་པོ་ཞིག་ལ་ཕར་བྱམས་སྐྱོང་དང་བརྩེ་བའི་རྣམ་འགྱུར་དང་ཀུན་སྤྱོད་བསྟན་པ་ཡིན་ན། ཚུར་དེ་ལུགས་ཀྱི་དགའ་མོས་བྱེད་པ་ང་ཚོར་མཐོང་ཆོས་སུ་ཡོད་པ་དེ་ཡིན་པས། ད་ནི་ང་ཚོས་མར་གྱུར་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ལ་བྱམས་པ་དང་བརྩེ་བ་བསྒོམ་པའི་སྐབས་སུ། དུག་སྦྲང་དང། འདྲེ་ཤིག་སོགས་གཞན་གྱི་བརྩེ་སེམས་མི་ཚོར་མཁན་དེ་ཚོ་ལས་གཞན་པའི་སེམས་ཅན་ཞེས་བསྔོ་སྨོན་བྱ་དགོས་པ་ཡིན་ནམ་ཞེས་བཞད་རྩེད་དང་སྦྲགས་ནས་དོན་དངོས་ལ་རག་པའི་གདམས་ཚིག་ནན་ཏན་མཛད་ཡོད་པ་དེ་ཡིན་ལ། དེ་ལྟར་ཕན་ཡོན་ངོ་མ་དེ་ནི་ཕར་ཕྱོགས་ཀྱི་སེམས་ཅན་དེ་ཚོ་ལ་དངོས་སུ་ཕན་ནུས་འབྱུང་གི་ཡོད་མེད་ལ་ལྟོས་པ་མེད་པར་རང་གི་སེམས་ལ་འཇིགས་སྣང་དང་དངངས་སྐྲག་སོགས་མི་འབྱུང་བའི་ནུས་པ་ཐོན་གྱི་ཡོད་པ་དེ་ནི

ད་དུང་དཔེར་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་རྒྱ་ནག་གཞུང་གིས་བླ་བྲང་བཀྲ་ཤིས་འཁྱིལ་བའི་དགོན་བདག་ཀུན་མཁྱེན་འཇམ་དབྱངས་བཞད་པ་སྐུ་འཕྲེང་དྲུག་པ་མཆོག་གི་ཡོངས་འཛིན་དཀོན་མཆོག་བསམ་གྲུབ་ཚང་ལ་གསར་བརྗེ་ངོ་ལོག་པ་དང་ཟིང་འཁྲུག་ཇུས་འགོད་པའི་ནག་ཉེས་བཀལ་ཅིང་སྲོག་ཁྲིམས་ཕབ་སྟེ་དམར་གསོད་བཏང་བའི་སྐབས་སུ། ཕྱག་གཉིས་ཐལ་མོ་སྦྱར་ཅིང། ཧ་ཅང་ཞི་ལྷོད་ཀྱི་ངང་ལ། མ་གྱུར་འགྲོ་བའི་སྡིག་སྒྲིབ་སྡུག་བསྔལ་ཀུན། མ་ལུས་ད་ལྟ་བདག་ལ་སྨིན་པ་དང། བདག་གི་བདེ་དགེ་གཞན་ལ་བཏང་བ་ཡིས། འགྲོ་ཀུན་བདེ་དང་ལྡན་པར་བྱིན་གྱིས་རློབས། ཞེས་གཏོང་ལེན་དང་འབྲེལ་བའི་བླ་མ་མཆོད་པའི་ཚིགས་བཅད་རླབས་ཆེན་དེ་སྐྱོར་བཞིན། མགོ་ལ་མེ་མདའ་གཞུ་རུ་བཅུག་པ་ནི། ནང་པའི་ཆོས་ཉམས་ལེན་བྱེད་མཁན་གཅིག་གི་དཔེ་མཚོན་དུ་འོས་པ་ཞིག་ཡིན་ལ། ང་ཚོས་ཀྱང་དེ་ལྟར་སེམས་ལ་ཞི་བདེ་ཡོང་ཐབས་ལ་འབད་བརྩོན་བྱ་དགོས་པའི་བསླབ་སྟོན་ནན་ཏན་མཛད་ཡོད་པ་དེ་ཡིན། འདྲེ་ཤིག་ལ་གྲོགས་པོ་ཆགས་ཡ་ཁག་པོ་རེད་འབྱོར་ད་མི་འདུག་གས། འདྲེ་ཤིག་སོ་ཚ་བོ་ཞིག་བྱས་གཉིད་སྐྱིད་པོར་ཁུག་བསྡད་པའི་ཁ་ཐུག་ལ་ཁོས་སོ་རྒྱག་གི་ཡོད་དུས་ཙང་ནས་དེའི་གྲོགས་པོ་སྒྲིག་ཡ་ད་ཁག་པོ་རེད་ཨེ་དེ་དུག་སྦྲང། དེ་ཚོས་དྲན་ཏེ། དུག་སྦྲང་ལ་ཕར་བརྩེ་བ་བྱས་ནས་ཚུར་བཅར། དེ་ཁོས་བརྩེ་བ་བྱས་ཤེས་ཀྱི་ཨ་ཡོད་བསམ་གི། སྲོག་ཆགས་གཞན་དག་ཚོ་ཕར་བརྩེ་བ་བྱས་ན་ཁོ་རང་ཚོ་ཅིག་ཤེས་ཀྱི་འདུག་བ། དེ་ཚོ་དགའ་པོ་བྱེད་གི་འདུག་བ། ཨ་ཨོ་དུག་སྦྲང་ལ་ཕར་བརྩེ་བ་བྱས་ན་ཚུར་ཞིག་བརྩེ་བ་བྱས་ཅིག་ཁོས་ཤེས་ཀྱི་ཨ་ཡོད་བསམ་དྲན་གི། ཨ་ཙ་དེ་ཚོའི་གྲས། དམིགས་བསལ་འགའ་རེ་མ་གཏོགས་པ། ཞེས། བ་ད། ཅིག་འདབ་ཁའི་ཐད་འདུག་པའི་སེམས་ཅན་སུ་འདྲ་ཞིག་ལ་ཡིན་པའི་ད་ཡ་ཕན་པའི་བསམ་པ་ཞིག་གཏིང་ནས་ཡོང་ན་ཁོ་རང་བཞིན་གྱིས་ནི་མཛའ་བོ་ཆགས་བསྡད་ཡ། སྙིང་ཉེ་བོ་ཆགས་བསྡད་ཡ། དེ་ཆགས་པའི་འབྲས་བུ་ལ་ཨེ་ནི། སོ་སོའི་སེམས་ནང་ལ་རང་བཞིན་གྱིས་ཨེ་ནི་ཅིག་འཇིགས་པ་དང་བག་ཚ་བ་དང་ཅིག་དངངས་སྐྲག་དང་ཕལ་ཆེར་དེ་འདྲས་མ་ཡོང་བ་ཕལ་ཆེར་ཡོད་རེད། དཔེར་ན་ང་རང་ཚོའི་བོད་པའི་ནང་ལ་ཡང་ཅིག་དངོས་གནས་ཅིག་ད་ཆོས་ཀྱི་རྒྱ་ཆེན་པོ་ཤེས་ནའི་མ་ཤེས་ནའི་ཅིག་ཆོས་ལ་དད་པ་ཡོད་དུས་ཙང་བར་ལ་དེ་ཅིག་བཙོན་ཁང་ནང་ལ་ཚུད་ལོ་མང་པོ་དཔེ་དཀའ་སྤྱད་མྱངས་ཐ་ན་དཔེ་ཅིག་དཔེ་ག་ཟེར་དགོས་རེད་དཔེ། སྲོག་གི་ཉེས་པ་བཅད་ནས་དཔེ་ཤི་ཁ་ལྷ་མོ་ལ་ཡིན་ན་ཡང་ཨེ་ནི། སྨོན་ལམ་རྒྱག་དེ་འདྲའི་ཡོང་གི་ཡོད་རེད་དཔེར་ན་བཀྲ་ཤིས་འཁྱིལ་ལ་ལོ་རྒྱུས་ཞིག་འདུག་བ་ད། བཀྲ་ཤིས་འཁྱིལ་ཡ་ཨེ་ནི་དགེ་བཤེས་ཆེན་པོ་གཅིག་ཨེ་ནི་རྒྱ་མིའི་བཙོན་ཁང་ནང་ལ་ཚུད། གཞུག་གུ་སྲོག་ཐོག་གི་ཉེས་པ་བྱུང་བ་ཡིན་པ་རེད། ཁོ་རང་ཨེ་ནི་སྲོག་ཐོག་གི་ཉེས་པ། གསོད་ཁ་ལྷ་མོ་དེ་ལ་ཡ། དེས་ན་རྗེ་བཙུན་བླ་མ་ཐུགས་རྗེ་ཅན་མ་གྱུར་འགྲོ་བའི་སྡིག་སྒྲིབ་སྡུག་བསྔལ་ཀུན། མ་ལུས་ད་ལྟ་བདག་ལ་སྨིན་པ་དང་བདག་གི་བདེ་དགེ་གཞན་ལ་བཏང་བ་ཡིས་འགྲོ་ཀུན་བདེ་དང་ལྡན་པར་བྱིན་གྱིས་རློབས་ཟེར་ཡག་གི་ཚིགས་བཅད་འདི་སྨོན་ལམ་སྐྱོན་བྱས་འདི་བཞུགས་ཏེ། བསད་སོང་བ་ཡིན་པ་རེད། དེ་ཚོ་ཡ་མཚན་པོ་འདུག་བ། ས་དེ་འདྲས་ཡིན་དུས། གང་ལྟར་སེམས་ཀྱི་ནང་ལ་ཡ་རང་བཞིན་གྱི་བུ་གའི་ད་ག་ཟེར་དགོས་རེད་ཞི་ཞིང་དུལ་བའི། ཨེ་ནི་ཀོ། ཡོན་ཏན་འདྲ་བོ་གཅིག། ཡོན་ཏན་ཟེར་ནས་མི་འདུག་ཞི་ཞིང་དུལ་བའི་ཁྱད་ཆོས་འདྲ་བོ་གཅིག་སླེབས་ཡོང་དུས་ཙ་ན། ཨེ་ནི་ཀོ་རང་ཤུགས་ཀྱིས་ད་མི་ཚེ་སྐྱིད་པོ་ཡོང་ཡ་ཀོ་ད་གསལ་པོ་རེད། ས་མི་ཚེའི་བདེ་སྐྱིད་ཟེར་ཡ་དེ་ཕྱི་ནས་བཙལ་ཡག་ཅིག་རེད་མི་འདུག་མི་མི་ཚེའི་བདེ་སྐྱིད་ཟེར་ཡ་དེ་ནང་ནས་བཙལ་རྒྱུ་རེད་ནང་ནས་ཡོང་དགོས་པ་རེད། ས་དེ་འདྲས་ཡིན་དུས་ཆོས་ཟེར་ཡ་དེ་ཀོ་ཕན་ཐོགས་ཤིག་འདུག་བ་སེམས་ལ་བཟོ་བཅོས་རྒྱག་ཡག་གི་ཐབས་ཤེས་དེ་ཨེ་ནི་མི་ཚེ་བདེ་སྐྱིད་ཡོང་ཡག་གི་ད་ཐབས་ཤེས་ཟབ་ཤོས་དེ་ཆགས་བསྡད་ཡོད་རེད། ང་རང་ཚོ་མང་པོ་གཅིག་གིས་དངུལ་གཅིག་བྱུང་ན་ཨ་ནི་བདེ་སྐྱིད་ཡོང་གི་ཡོད་པ་འདྲ་བོ། སྙན་གྲགས་གཅིག་བྱུང་ན་བདེ་སྐྱིད་ཡོང་གི་ཡོད་པ་འདྲ་བོ། གཉེན་ཉེ་དུ་བཟང་པོ་བྱུང་ན་བདེ་སྐྱིད་ཡོང་གི་ཡོད་པ་འདྲ་བོ་ཅིག་བདེ་སྐྱིད་ཟེར་དེ་ཕྱི་ལ་ཡོད་ཡ་ཅིག་བསམ་བློ་འཁོར་བསྡད་འདུག་བ་ད་འདི་བློ་རྒྱ་ཆུང་དྲགས་པ་རེད། འཕྲལ་སེལ་གྱི་ཧ་ལམ་དུད་འགྲོ་དང་ཐུན་མོང་བའི་བློ་རྒྱ་ཆུང་ཆུང་ཞིག་རེད་དུད་འགྲོ་ཚོ་ཡིན་ནའི་ད་ནང་ཅིག་དུད་འགྲོ་ཨ་ནི་ད་ཁོ་རང་ཚོ་ད་དཔུང་བསྡེབས་ནས་ཁྱུ་བསྡེབས་བྱས་ཡོང་དེ་འདྲའི་དུད་འགྲོ་དེ་གྱིས་དེ་ཁོ་རང་ཚོའི་ཉེ་འཁོར་ལ་ཡ་ཅིག་གཉེན་ཉེ་དུ་འདྲ་བོ་ཅིག་ཡོད་པ་ཡིན་ན་ཁོ་རང་ཚོ་བློ་བག་ཕེབས་བྱས་བསྡད། ཡོང་དོ། ཅིག་རྩྭ་བཟང་ས་ཆུ་བཟང་ས། འཕྲལ་དུ་ཅིག་འཚེ་བ་མེད་ས་བྱུང་ན་ཁོ་རང་ཚོ་ད་བདེ་སྐྱིད་ཀྱི་སློང་བདེ་སྐྱིད་ཀྱི་ག་སུག་རི་བོད་ཀྱི་ཡོ་བྱད་རུ་ཚང་བ་ལོ་འཛོམས་བྱས་བདེ་སྐྱིད་ཀྱི་མཐུན་རྐྱེན་རུ་ཚང་བ་ལོ་འཛོམས་ད་འདུག་ཆེན་ཕོད་ལོས་བྱས་ད་ཅིག་ཡོང་གི་ཡོད་རེད་ད་ང་རང་ཚོ་མི་གཅིག་གི་ཕྱི་དངོས་པོ་ཅིག་གནས་ཁང་ཡོ་བྱད་གཉེན་ཉེ་དུ་མིང་རུ་ཏོག་ཙེ་བྱས་འདི་འདྲ་ཞིག་ཡོད་ན་ད་འདི་ད་བདེ་སྐྱིད་པའི་མཐར་ཐུག་ཡིན་བསམ་དྲན་ད་ན་དུད་འགྲོ་དང་གཅིག་པ་རེད།

ཕྱི་རོལ་ཡུལ་ལ་བརྟེན་ནས་ཚུར་རང་ཉིད་ལ་བདེ་སྐྱིད་འབྱུང་བར་རེ་བ་བྱེད་ཀྱི་ཡོད་མོད་ཀྱང། དངོས་པོ་གཞན་ལ་བརྟེན་ནས་ནང་སེམས་ལ་བདེ་སྐྱིད་གཏན་ནས་འབྱུང་མི་ཐུབ་པ་མ་ཡིན་ན་ཡང། དེ་འདྲའི་བདེ་བ་དེ་ཟག་པ་དང་བཅས་པའམ་འཕྲལ་སེལ་གྱི་བདེ་བ་ཙམ་ལས། དུས་ཡུན་གང་འཚམས་སོང་ན། སྡུག་བསྔལ་གྱི་ངོ་བོར་འགྱུར་འགྲོ་བ་སྟེ། ནང་པའི་ཆོས་གཞུང་དུ། སྡུག་བསྔལ་རྣམ་པ་གསུམ་གསུངས་པའི་ནང་གི། འགྱུར་བའི་སྡུག་བསྔལ་གྱི་ཁོངས་སུ་གཏོགས་པ་ཞིག་ཡིན། དེས་ན་མི་ཡི་སེམས་ཀྱི་བདེ་སྐྱིད་དངོས་གནས་པ་དེ་ནི། རྣམ་དཔྱོད་ལ་བརྟེན་ནས་གཞི་ཡི་ཆོས་ཉིད་ཀྱི་སྡོད་ལུགས་བཙལ་ཞིང་རྟགས་དང་གཏན་ཚིགས་ལ་བརྟེན་ནས་ཡིན་མིན་དང་བདེན་རྫུན་ལེགས་ཉེས་སོགས་ཀྱི་ཤན་ཕྱེས་ཏེ་སེམས་རྩ་ལྷོད་ཤིག་གེར་རོལ་བ་དང། སེམས་ཁམས་ཞི་བདེའི་ངང་འཚོ་གནས་བྱ་ཐུབ་པའི་ནུས་པ་སྨིན་པ་དེ་ནི། སེམས་ལ་བདེ་སྐྱིད་ཀྱི་རྩ་བ་ཚུགས་པ་དེ་ཡིན་ལ། བདེ་སྐྱིད་ནི་ཉི་མའི་འོད་དེ་ཉིད་ཉི་མ་རང་ལས་འབྱུང་གི་ཡོད་པ་ལྟར། མི་སུ་ཞིག་གི་སེམས་ཀྱི་བདེ་སྐྱིད་དེ་ཡང་སེམས་ཁོ་རང་ལས་འབྱུང་དགོས་པ་དེ་ང་ཚོས་ངེས་པར་དུ་ཤེས་དགོས་པའི་དོན་རྩ་གལ་འགངས་ཆེ་བ་དེ་ཡིན། ང་ཚོས་དེ་ལྟར་གོ་བ་ལེན་དགོས་པའི་རྒྱུ་མཚན་ལྟེ་བ་དེ་ནི་མཚན་སྙན་གྲགས་དང་དབང་གོ་གནས། གཉེན་ཉེ་དུ། རྒྱུ་དང་དངོས་པོ་དགའ་རབ་ཅིག་འབྱོར་བ་དེ་བདེ་སྐྱིད་ལ་གོ་བ་བླངས་ན་ཧ་ལམ་དུད་འགྲོ་ཚོ་དང་གཅིག་མཚུངས་ཆགས་ཀྱི་ཡོད་དེ། དུད་འགྲོ་ཚོས་ཀྱང་རྩྭ་གང་བཟང་དང་ཆུ་གང་ཞིམ་འཚོལ་ཤེས་པར་མ་ཟད། རང་དང་རིགས་མཐུན་རྣམས་ཁྱུ་དང་ཁྱུ་བྱས་ནས་བསྡད་ན། སེམས་བག་ཕེབས་འབྱུང་གི་ཡོད་ཀྱང་རྔོན་པ་དང་གཅན་གཟན་སོགས་ཀྱི་གནོད་འཚེ་སླེབས་པའི་སྐབས་སུ་ཨ་ལ་ཆད་ནས་བྲག་གི་གཡང་ལ་ཡིན་རུང་མཆོང་ཐུབ་པའི་འཇིགས་སྐྲག་ལ་སྟངས་འཛིན་བྱ་མི་ཐུབ་པར་གྱུར་པ་དེ་འདྲ་བྱུང་ན། རང་ཅག་མི་ཡི་རིགས་སུ་སྐྱེས་ཀྱང་སྒོ་གསུམ་གྱི་བྱ་སྤྱོད་ཁག་དུད་འགྲོ་དང་གཅིག་མཚུངས་ཆགས་པ་དེ་ཡིན། རྒྱུ་མཚན་དེ་འདྲའི་ཕྱིར་ན། འགྲོ་བ་མི་ཡི་རྒྱུད་ཀྱི་རྣམ་དཔྱོད་དམིགས་བསལ་བ་དང། ཆོས་དང་རིག་གནས་ལ་སྦྱངས་པའི་ལག་རྗེས་ངོ་མ་དེ་ནི། དཀའ་ངལ་དང་འཇིགས་སྐྲག་གི་གནས་སུ་གྱར་བའི་སྐབས་སུ། འུ་ཐུག་ནས་ངུ་ཤུབ་རྒྱག་བཞིན་སྡོད་རྒྱུ་དེ་མིན་པར། དཀའ་སྡུག་དེ་དག་རང་གི་སེམས་ལ་སྟོབས་ཤུགས་འཕེལ་བའི་གྲོགས་སུ་སྒྱུར་ཐུབ་པ་ཡིན་ན། ད་གཟོད་མི་དང་དུད་འགྲོ་གཉིས་ཀྱི་ཁྱད་ཆོས་དང་དབྱེ་མཚམས་གསལ་པོར་ཆགས་པ་དེ་ཡིན་ཞིང། དཀོན་མཆོག་གསུམ་ལ་ཡིད་ཆེས་ཤིང། ཡིད་ཆེས་སྐྱེ་བྱེད་ཀྱི། བཀའ་དང་བསྟན་བཅོས་ཁག་ལ་སློབ་སྦྱོང་བྱས་པ་ལ། གྲུབ་འབྲས་སྨིན་པའི། དན་རྟགས་བསླུ་བ་མེད་པ་དེ་ཡང་འདི་ཉིད་ཆགས་ཀྱི་ཡོད། རྐྱེན་ངན་ཐོག་ཏུ་བབས་པའི་ཁ་ཐུག་ལ་ཡང་སེམས་ཀྱི་ཞི་བདེ་འཛིན་ཐུབ་པ་བྱུང་ན་ཨོ་ད་དེ་མིའི་ཁྱད་ཆོས་རེད། ཨེ་བ་རྣམ་དཔྱོད་ཅན་གྱི་ཁྱད་ཆོས་རེད།
དུད་འགྲོ་ཚོས་འཇིགས་པ་ཡོང་པའི་ཁ་ཐུག་ལ་ཨེ་ནི་བྲོས་འགྲོ་ཡག་དང་དངངས་སྐྲག་བྱས་ནས་དེ་ག་ཡང་འདི་རྗེ་བཙུན་མི་ལའི་རྣམ་ཐར་ལ་ཡོད་པ་ནང་བཞིན་རེད། ཤ་བ་ཁྱིས་དེད་ནས་ཡོང་པའི་ཁ་ཐུག་རྔོན་པས་དེད་ནས་ཡོང་པའི་ཁ་ཐུག་ལ་ད་ཤ་བའི་བའི་སྤུ་རྩེ་རེར་ནས་རྔུལ་ནག་གི་ཐིགས་པ་རྒྱབ་བསྡད་པ་ཅིག་དང་བས་དངངས་སྐྲག་ཞེ་པོ་ཅིག་བྱས་ནས་རྗེ་བཙུན་མི་ལའི་སྐུ་མདུན་ལ་སླེབས་ཡོད་པ་རེད། ཨ་ད་དེའི་སོར་བཞི་ནི་ང་རང་ཚོ་མི་རེད་ད་དེ་ནང་བཞིན་ཆགས་སོང་ང། ཕྱི་ཡི་འཇིགས་པ་ཡིན་ནའི་རེད་ནང་གི་འཇིགས་པ་ཡིན་ནའི་རེད་ཅིག་སླེབས་པའི་ཁ་ཐུག་ལ་ཡ་ཨེ་ནི། སྐད་ཅིག་ཙམ་ཡོད་པའི་མ་བཟོད་པ་ཞིག་བསྡད་ན་དུད་འགྲོ་དང་གཅིག་པ་རེད། འཇིགས་པ་ཡོང་པའི་ཁ་ཐུག་ལ། ཅིག་ད་གཙོ་བོ་གཙོ་བོ་ནང་གི་རེད་ད་ནང་གི་ཅིག་སྐྱེ་རྒ་ན་འཆིའི་སྡུག་བསྔལ་གྱིས་མཚོན་པའི་དེ་འདྲས་ཀྱི་སྡུག་བསྔལ་ཡོང་པའི་ཁ་ཐུག་དང་ཅིག་རྐྱེན་ཆག་སྒོ་ཡོང་པའི་ཁ་ཐུག་ལ་ཡ་ཨེ་ནི། རྐྱེན་ངན་གྲོགས་སུ་བསྒྱུར་ཐུབ་པ་ཞིག་བྱུང་ན་དངོས་གནས་ཀྱི་ཁྱད་པར་རེད་འདུག་བ། ལུས་ཅན་རང་ག་བ་ཅིག་གིས་བྱེད་ཐུབ་མ་རེད་པ། དེ་འདྲ་ཡིན་དུས་ད་མིའི་རྣམ་དཔྱོད་ཟེར་ཡག་ཅིག་ཡོད་པ་དེ་ཡི་ལག་རྗེས་རུ་ཁོ་ལ་ཡ། བསམ་བློའི་ཐོག་ནས་སྡུག་བསྔལ་ཡོང་པའི་ཁ་ཐུག་ལ་སྤྱིར་བཏང་ལ་དངངས་སྐྲག་སྐྱེ་ཡག་ཅིག་ལ་གོ་དངངས་སྐྲག་སྐྱེ་རྒྱུ་ཚབ་ལ་གོ་སེམས་ལ་ཡ་བློ་ཁོག་རྙེད་ཡག་དང་ཅིག་སེམས་ལ་ཡ་བའི་གདེང་ཚོད་སླེབས་ཡག་རུ་བྱུང་པ་ཡིན་ན་དེ་ཁྱད་པར་རེད།